ད་དེའི་དེ་ཤེས་པར་བྱེད་པ་དེ། ཆོས་འཆད་ཉན་བྱེད་མཁན་གཉིས་ཀའི་གི་ཤེས་པར་བྱེད་པ་དེ་གལ་ཆེན་པོ་ཡིན་པ་རེད། དེ་ཡང་ཐོག་མར། ཆོས་ཉན་པའི་ཚུལ་ཤེས་པ་ལ་ཡང། དང་པོ་ཆོས་ཐོས་པའི་ཕན་ཡོན་བསམ་དགོས་པ་ཡིན་པ་རེད། ག་འདྲའི་བསམ་དགོས་རེད་ཟེར་ན་ང་ཚོ། དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཐོབ་ནས། ད་འཆི་བདག་གི་བདུད་ཀྱིས་མ་བཅོམ་པའམ། འཆི་བ་མ་བྱུང་བར་ཆོས་ཁྱད་པར་དུ་འཕགས་པ་འདི་འདྲ་ཅིག་ཐོས་བསམ་བྱ་བྱུང་བ་འདི། འདི་ག་རེ་ཟེར་དགོས་རེད་བསམ། འདི་འདྲ་ཅིག་ཐོས་བསམ་བྱ་བྱུང་བ་འདི། བླ་མེད་བྱང་ཆུབ་བསྒྲུབ་པ་ལ། ད་བླ་མེད་བྱང་ཆུབ་བསྒྲུབ་པ་ལ། ག་རེ་རེད་ད། ཐེ་ཚོམ་མེད་སྙམ་པར། དེ་འདྲ་ཅིག་གི་དད་པ་དང་སྤྲོ་བ་སྐྱེད་པར་བྱེད་དགོས་པ་ཡིན་པ་རེད།

ཐོས་པ་བྱས་པ་ལ་དེ་ནི་བླང་དོར་གྱི་གནས་རྣམས་ཤེས་པར་འགྱུར་བ་ཡིན་ཙང་དེ་གི། སྤྱིར། ཐོས་པའི་ཕན་ཡོན་བསྟན་པ་ཡིན་པ་རེད། ད་དེ་ནས་དེའི་རྗེས་ལ་ཚིག་རྐང། ཐོས་པའི་སྡིག། ཐོས་པས་སྡིག་ལས་ལྡོག་པར་འགྱུར། ཐོས་པས་དོན་མ་ཡིན་པ་སྤོང་ཐོས་པས་མྱ་ངན་འདའ་བར་འགྱུར་ཞེས་དེ་གི། དེ་ནི་དགག་ཕྱོགས་དང་སྒྲུབ་ཕྱོགས་ཀྱི་ཕན་ཡོན་སྟོན་གྱི་ཡོད་པ་རེད།

ད་དགག་ཕྱོགས་ནས་བཤད་པ་ཡིན་ན། ལས་ཀྱི་ཉོན་མོངས་པ་དང། ཉོན་མོངས་པའི་ག་རེ་ཟེར་དགོས་རེད། ཀུན་ནས་ཉོན་མོངས་པ་དང། དེ་ནས་སྐྱེ་བའི་ཀུན་ནས་ཉོན་མོངས་པ་ལ་སོགས་པ། ད་དེ་གའི་དེ་དགག་པར་བྱེད་ཡ། དེ་ནས་ད་ག་ནང་བཞིན་གྱིས་སངས་རྒྱས་ཀྱི་སྐྱེས་རབས་ནང་ལོགས་ལ་ཡང་དམ་པའི་ཆོས་ཚིག་གཅིག་གི་དོན་དུ་ཡང་རང་གི་དབུ་དང་ཡན་ལག་ལ་སོགས་པ་སྦྱིན་པ་བཏང་བ་ཡང་བསམ་གྱིས་མི་ཁྱབ་པ་ཡོད་པ་རེད། དེ་ནས་རྒྱུ་མཚན་དེས་ཀྱང་ཐོས་པ་བྱས་ཏེ་ཆོས་ཚིག་གཅིག་ཐོས་པ་ཡང་ད། རྩ་བ་ཆེན་པོ་ཡིན་པ་ཅིག་དང། ཡང་ན་ཕན་ཡོན་ཆེན་པོ་ཡོད་པ་ཅིག་མཚོན་གྱི་ཡོད་པ་རེད། ད་དེང་གི། ད་དེ་ནས་གཉིས་པ་འདི་ལ་ཡང། ཆོས་དང་ཆོས་སྨྲ་བ་ལ་ཡང་དེ་ནས་པའི་གུས་པ་བྱས་རིམ་གྲོ་བྱེད་དགོས་པ་ཡིན་པ་རེད་གསུངས། དེ་ཡང་སྐྱེས་རབས་ནང་ནས་རབ་ཏུ་དམའ་བའི་སྟན་ལ་དུལ་བའི་དཔལ་ནི་རབ་ཏུ་བསྐྱེད། ཟེར་ཚིག་ཅིག་ཡོད་རེད།

སེམས་ལ་ཡ། སྤྲོ་བ་དང། འདུན་པ་ཆེན་པོ་ཅན། ལེ་ལོ་དང་རྣམ་གཡེང་གི་དབང་དུ་མ་བཏང་བར། དྲན་པ་དང་ཤེས་བཞིན་གྱི་སྒོ་ནས་བསྟེན་ནས་ཉན་དགོས་པ་ཡིན་པ་རེད། ཡང་ན་དེ་བཞིན་དུ། ཆོས་འཆད་པ་པོ་ལ། སངས་རྒྱས་ལ་བྱང་ཆུབ་སེམས་དཔའ་འདྲ་བ་བསྟེན་ནས། དེ་ནས་ག་རེ་ཟེར་དེ་ལ་གུས་པས་གུས་པ་ཚུན་ཆད་ལ་ཡང་ཁྲི་མཐོན་ཁྲི་མཐོན་པོའི་སྟེང་དུ་ག་རེ་ཟེར་བཞུགས་ཡག་དང། དེ་ལ་དེ་ནས་ག་རེ་ཟེར་ཕྱག་འཚལ་བ་དང། དག་ན་བཞིན་མལ་འབྲས་ལ་སོགས་པའི་མཆོད་པ་འབུལ་བ། ད་འདི་གི་དེ་ཚང་མ་ལ་ག་རེ་ཟེར།

ཁྲི་དང་སྟན་རིན་ཐང་ཆེན་པོ་དང། རང་གི་ཁྲུ་གང་ལས་ལྷག་པ་མཐོ་པོ་འདི་འདྲས་མི་བྱ་བ་གསུངས་ཡོད་རེད། ཡིན་ན་ཡང། ད་གང་ཟག་གང་ཞིག་གིས་ཅིག་རབ་ཏུ་བྱུང་བའམ། ཡང་ན་ཅིག་ཁྱིམ་པ་ཕོ་མོ། ཅིག། ཆོས་འཆད་པ་པོ། དེ་འདྲས་ཀྱི། ད། ཆོས་འཆད་པ་པོར་གྱུར་བསྡད་ཡོད་པ་ཡིན་ན། ད་དེ། ཁྲི་རིན་ཐང་ཆེན་པོ་དང་ཁྲི་མཐོ་པོ་དང། དེ་འདྲས་ཀྱི་སྟེང་དུ་བསྡད་ནས། ཆོས། ག་རེ། འཆད་ཆོག་པ་ཡིན་པ། ད་འདི་ག་རེ་ཟེར་ན། གོ། ཆོས་ཀྱི་ཆེ་བ་འདེབས་པ་གཙོ་བོ་དེ་ཆོས་ཀྱི་ཆེ་བ་འདེབས་པ་ག་རེ་ཟེར་ན། གང་ཟག་དེའི། སེམས་རྒྱུད་ཐུགས་རྒྱུད་ལ་ཡོད་པའི་གི། ཆོས་དེ་དང་གང་ཟག་དེ་གཉིས་ཁ་བྲལ་ཡ་མེད་པ་ཡིན་ཙང། ཨ་ནི་དེ། ག་རེ་ཟེར། ཆོས་དེ་ལ་ཆེ་བ་འདོན་པའི་ཆེད་དུ་གང་ཟག་དེ་ལ་ཡང། བཞུགས་ས་མཐོ་བ་ཅིག། ད་མ་བཟོ་རང་བཟོ་ལ་འཇུག་ཐུབ་ཆགས་བསྡད་ཡོད་རེད། ད་དེ་ནས་གསུམ་པ་དེ་ཆོས་ཉན་པའི་ཚུལ་དངོས་ལ་ཡང། དེ་ནས་འགལ་རྐྱེན་སྣོད་ཀྱི་སྐྱོན་གསུམ་སྤང། མཐུན་རྐྱེན་འདུ་ཤེས་དྲུག་བསྟེན་བྱ། གསུངས་པ་ནང་བཞིན་གྱི་དང་པོ་ཅིག་འགལ་རྐྱེན་སྣོད་ཀྱི་སྐྱོན་གསུམ་པོ་དེ་ངོས་བཟུང་ནས། དེ་དག་ཐམས་ཅད་དང་ག་རེ་ཟེར། དེ་དག་གི་སྐྱོན་གྱི་དྲི་མས་མ་གོས་པ་ཞིག་བྱ་དགོས་པ་ཡིན། དེ་ཡང་མདོ་ལས། ལེགས་པར་རབ་ཏུ་ཉོན་ལ་ཡིད་ལ་ཟུངས་ཤིག། ཅེས་དེ་ཡང་ནས་ཡང་དུ་མདོ་མང་པོ་ཞིག་ནང་ནས་འབྱུང་བསྡད་ཡོད་རེད། དེ་གིས་སྣོད་ཀྱི་སྐྱོན་གསུམ་ཆོས་ཉན་པའི་སྐབས་ལ་སྣོད་ཀྱི་སྐྱོན་གསུམ་སྤོང་དགོས་པ་ཡིན་པ་བསྟན་པ་རེད། ད་དེ་ལ་ཡང་ཐོག་མར་ལེགས་པར་ཟེར་ཡག་དེ། ལེགས་པར་ཟེར་ཡག་དེ་མོས་པ་ཕུན་སུམ་ཚོགས་པ་ཅིག་སོ་སོ་ལ་ད་དབྱིན་ཇིའི་སྐད་ལ་ཡང longing འདྲ་བ་ཅིག་མོས་པ་ཕུན་སུམ་ཚོགས་པ་དང། དེ་ནང་བཞིན་དོན་དུ་གཉེར་བ་ཟེར་ནའང་འདྲ་འདུག་དེ་འདྲས་ཅིག་ཡོད་པའི་ཐོག་ནས་ཨ་ནི་ཆོས་ཉན་དགོས་རེད། ད་དེ་གིས་ག་རེ་ཟེར་ན་སྣོད་ཁ་སྦུབ་པ་ལྟ་བུའི་གི་སྐྱོན་སྤོང་དགོས་པ་རེད། ཆོས་ཉན་པའི་སྐབས་ལ་ཡང་དེ་ནས་མི་ལྟོགས་སྤྲང་པོ་མི་ལྟོགས་པ། ཁ་ལ་ཟ་རྒྱུ་མེད་པ། བཀྲེས་ལྟོགས་ཀྱིས་མནར་བསྡད་པ། ཅིག་གིས་ཨ་ནས་ཁ་ཕྱོགས་ཁོ་རང་གི་སྣོད་ཆས་བཟེད་བསྡད་པ་ནང་བཞིན་གྱི་སྐོར་རེ་ཟ་ང་ལ་ཅིག་ཁ་ལ་ཟ་རྒྱུ་ཅིག།

དེ་ཆུ་ལ་སོགས་པ་འདི་འདྲའི་ག་ཚད་བླུགས་པ་ཡིན་པའི་ན་ཡང་ཐིགས་པ་གཅིག་ཀྱང་ནང་ལ་འགྲོ་གི་ཡོད་མ་རེད། ད་ག་ནང་བཞིན་གྱི་ཆོས་འཆད་ཉན་བྱེད་མཁན་གྱི་གྲས་སོགས་དེའི་གི་ནང་དགའ་ཤོས་རེད། གྲངས་སུ་བསྡད་པ་ཡིན་པའི་ན་ཡང་རྣ་བས་ཡག་པོ་བྱས་མ་ཉན་པ་བྱས་སེམས་ཀྱི་དགའ་ཤོས་རེད། ཡིད་རྩེ་གཅིག་ཏུ་གཏིང་ནས་མ་ཉན་པ་ཡིན་ན། ཚིག་དོན་གང་ཡང་བློ་ལ་གནས་ཐུབ་ཡོད་མ་རེད་བློ་ལ་ངེས་ཀྱི་ཡོད་མ་རེད། དེ་ཡིན་དུས་ཙ་ནས་ད་དེ་བླ་མ་དང་ཆོས་ཀྱི་སྐྱོན་མ་ཡིན་པ། ཉན་པ་པོའི་སྐྱོན་ཡིན་པ་ཡིན་དུས་ཙ་ནས་དེ་འདྲ་བའི་ད་སྣོད་ཁ་སྦུབ་པ་ལྟ་བུ་ད་དེ་འདྲ་གི་སྐྱོན་དེ་ཡང་སྤོང་དགོས་པ་ཡིན་པ་རེད། ད་ཡང་བསྐྱར་གཞུང།

ཕྱིར་ཐོན་འགྲོ་གི་རེད། ད་ག་ནང་བཞིན་གྱི་ལུས་ཆོས་གྲལ་དུ་བསྡད་པ་ཡིན། བསྡད་ནས། ཁོ་རང། དང་པོ་ཡག་པོ་བྱས་ཉན་ཡོད་པ་ཡིན་ན་ཡང། སེམས་ལ་མ་བཟུང་བ། བྱེད། གར་ཤོར་བ་ད་དེ། ཡིད་ལ་མ་བྱེད་པ་བྱས་ནས། མ་བྱེད་པ་ན། དེ་ནི་ཉམས་ལེན་གྱི་སྐབས་ལ་ཡང། གང་ཡང་སྦས་ཅིག། འོ་ད་འདི་འདྲས་གསུངས་སོང། འདི་འདྲས་ཅིག་བཤད་སོང་ལ་བསམ་པར་ཅིག་གང་ཡང་ཆ་རྒྱུས་མེད་པ་ཅིག་ཡོང་གི་རེད། དེ་ནས་ཡིན་དུས་དེ་འདྲ་བ་གི་སྣོད་ཞབས་རྡོལ་བ་ལྟ་བུའི་སྐྱོན་དེ་ཡང་སྤོང་དགོས་པ་ཡིན་པས། ཨ་ནེ། དེ་ནས་སྣོད་མི་གཙང་བའམ་སྣོད་དུག་ཅན་ལྟ་བུའི་སྐྱོན་ཟེར་ཡག་དེ་ག་རེད་ཟེར་ན། སྣོད་ཆས་གཅིག་གི་ནང་ལོགས་ལ་ཡ་མི་གཙང་བའི་རྫས་བླུགས་བཞག་པའམ། ཡང་ན། དུག་དང་བཅས་པའི་རྫས་བླུགས་བཞག་པ་ཡིན་ན་དེའི་ནང་ལོགས་ལས་ཡ། ད་དཔེར་ན་ཆུ་ལ་སོགས་པའི་གི་ལོངས་སྤྱོད་བྱ་གཞན་ཟས་སྣ་དང་ཆུ་ལ་སོགས་པ་ད་བཟའ་བྱ་དང་བཏུང་བྱ་གཞན་ཇི་ཙམ་བླུགས་པ་ཡིན་ན་ཡང་དེ་ལོངས་སྤྱོད་དུ་མི་རུང་བ་ལོངས་སྤྱོད་མི་ཉན་པ་དེ་འདྲ་ཆགས་འགྲོ་གི་རེད། ད་ག་ནང་བཞིན་གྱི། ད་གིན་ཞུས་པ་ནང་བཞིན། ལུས་ཆོས་གྲལ་དུ་ཡོད་པར་བྱས། ཨ་ནི། ཉན་ཡ་དེ་ཚོ་ཡག་པོ་ཉན། སེམས་ལ་ཡག་པོ་བཟུང། ཨ་ནི་མི་ལ་བཤད་ཡ་ཡོད་དེ་འདྲས་ཡོད་པ་ཡིན་ན་ཡང། ཀུན་སློང་བཟང་པོ་མ་བྱུང་ན། ཀུན་སློང་ངན་པ་དུག་གསུམ་གྱིས་ཀུན་ནས་བསླངས་པ་འདྲ་བོ། དེ་འདྲའི་ཅིག་གིས་དུག་གསུམ་གྱིས་སྦགས་པའམ་དུག་གསུམ་གྱི་སྐྱོན་དང་འདྲེས་སོང་བ་ཡིན་ན། དེ་ནི་སེམས་རྒྱུད་ལ་ཕན་གྱི་ཡོད་པ་མ་རེད། སེམས་རྒྱུད་ལ་མི་ཕན་པའི་སྟེང་དུ། ད། རང་གཞན་ཐམས་ཅད་ཕུང་ལ་སྦྱོར་བ་གི། རྐྱེན་དུ་འགྲོ་བའི་ཉེན་ཁ་ཡོད། དེ་འདྲ་ཡིན་པས་ཡིན་དུས་ཙང་དེའི་རྒྱུ་མཚན་ལ་བརྟེན་ནས་སྣོད་དུག་ཅན་ལྟ་བུའམ། སྣོད་དྲི་མ་ཅན་ལྟ་བུའི་སྐྱོན་དེ་ཡང་སྤོང་དགོས་པ་ཡིན་པ་རེད། ད་དཔེ་དང་དོན་དེ་དག་ལ་བརྟེན་ནས་ཆོས་ཉན་པའི་སྐབས་ལ་ཡང། འགལ་རྐྱེན། མི་མཐུན་པའི་ཕྱོགས་ཀྱི་སྐྱོན་གསུམ་པོ་དེ། དེ་འདྲའི་རྒྱུ་མཚན་དུ་བསམ་ཚར་བའི་རྗེས་སོ་སོའི་གི་སེམས་ལ་གང་ལ་གང་འཚམ་ཅིག་ཧ་གོ་ཚར་བའི་རྗེས་ལ་ཡང་ད་དེ་ལ་ཡང་གཉེན་པོའམ། དེའི་ལྡོག་ཕྱོགས་ཀྱི། གང་ལྟར་ག་རེ་ཟེར་དགོས་རེད་ཅིག། དེ་ལ་ཁ་གཏད་བྱ་ཅིག་ང་ཚོ་བསམ་བློ་གཏོང་དགོས་ཡོད་པ་རེད། དེ་ག་འདྲ་ཅིག་རེད་ཟེར་ན་དང་པོ་སྣོད་ཁ་སྦུབ་པ་ལྟ་བུའི་གི་གཉེན་པོ་དེ་ག་རེད་ཟེར་ན། ཡིད་དང་རྣ་བ་ཡག་པོ་གཏད་བྱས་ཉན་དགོས་ཡིན་པ་ད་ག་འདྲ། ཨ་མཆོག་ཡག་པོ་ཉན་ད་སེམས་ཀྱིས་དེ་ལ་ཡ་ཅིག། སྣང་བ་རྒྱ་ཡན་དུ་མ་བཏང་བ་བྱས་སེམས་དེ་ལ་ཡ་གཏད་བྱས་ཉན་དགོས་ཡིན་པ་རེད། འདི་སྣོད་ཁ་སྦུབ་པ་ལྟ་བུའི་སྐྱོན་དེའི་གཉེན་པོ་ཡིན། དེ་ནས། སྣོད་ཞབས་རྡོལ་ལྟ་བུའི་སྐྱོན་འདི་སྤང་སྟངས་ག་འདྲ་དེའི་གཉེན་པོ་ག་རེ་བསྟེན་དགོས་རེད་ཟེར་ན། གང་ཐོས་པའི་དོན་དག་ཐམས་ཅད་ཡིད་ལ་མ་བརྗེད་པ་བྱས་སེམས་ལ་བཞག་དགོས་རེད་གསུངས།

ངའི་བསམ་པ་ལ་ཡང་དེ་ཡག་པོ་ཞེ་དྲག་ག་རེ་ཞུ་དགོས་རེད་ཅིག་ཆགས་འདུག་ཡོད་རེད། ཡིན་ན་ཡང་ཡང་མཚམས་སུ་བྲི་དེབ་ནང་ལ་བཀོད་པ་ཙམ་ཞིག་གིས་འགྲིག་གི་མ་རེད་སྐབས་འདི་ལ་ཡང་ཡིད་ལ་ཟུང་ཟེར་ཡ་དེ། སེམས་དང་འགྲོགས་དགོས་པ་སེམས་དང་མཉམ་དུ་རང་གི་སེམས་དང་མཉམ་དུ་གདམས་ངག་དེ་ཡང་མཉམ་དུ་ཡོད་པ་ཅིག།

དེ་འབྲི་ཡ་དེ་ཡག་པོ་ཞེ་དྲག་འདུག་དེའི་སྟེང་དུ། ཡིད་ལ་བཟུང་བློ་ལ་འཛིན་ནས། ད་ལྟ་རང་གི་སེམས་དང་འགྲོགས་ནས། དེ་ནས་ཅིག། སྤང་བླང། བྱེད་དགོས་པའི་གནས་སྐབས་འདྲ་བ་བྱུང་བ་ཡིན་ན་དེ་ལ་ཡང་སྤང་བླང་ཁ་ཐུག་ཁ་ཐུག། བྱེད་ཤེས་པ་ཡང་དེ་འདྲ་ཅིག་དགོས་ཀྱི་རེད། ད་དེ་ནས་སྣོད་དུག་ཅན་ལྟ་བུའི་གི་སྐྱོན་སྤོང་བར་བྱེད་པ་ལ་ཡང་ཀུན་སློང་དག་པ་ཅིག་དགོས་ཀྱི་ཡོད། ཀུན་སློང་རྣམ་པར་དག་པ་ཀུན་སློང་དྲི་མ་དང་བྲལ་བ་དེ་ཅིག་དགོས་ཀྱི་ཡོད། དུག་གསུམ་དང་མ་འདྲེས་པ་ཅིག་དགོས་ཀྱི་ཡོད། ད་དེ་ནས་ཡིན་དུས་དེ་འདྲ་བའི་ད་འགལ་རྐྱེན་སྣོད་ཀྱི་སྐྱོན་གསུམ་དེ་ངོས་བཟུང་དེ་ལ་གཉེན་པོ་གཏོང་སྟངས་བསྟེན་སྟངས་ཞུས་ཚར་རེད། ད་དེ་ལ་གཉེན་པོ་བསྟེན་པའི་སྐབས་སུ།

ནུས་ཚོད་ཀྱིས་སྤོང་དགོས་པ་ཡིན། བླ་མས་ཀྱིས་གསུངས་པ་ཐམས་ཅད་སེམས་ལ་ཟིན་ཡག་བློ་ལ་ཟིན་ཡག་ག་ལེར་ཁག་པོ་ཞེ་དྲག་རེད། གང་བློ་ལ་ཟིན་པའི་ཅིག་ཚིག་དོན་རེ་རེ་གཉིས་རེ་མ་གཏོགས་མེད་པ་ཡིན་ན་ཡང་ད་འདི་ཅིག་ངས་འཆི་ཁའི་བར་དུ་ཡིད་ལ་བཟུང་ནས་ཉམས་ལེན་བྱེད་ཀྱི་ཡིན་སྙམ་པར། དེ་འདྲ་ཅིག་བྱས་པ་ཡིན་ན་ཡང་ཕན་ཡོན་དང་དགོས་པ་ཆེན་པོ་ཆགས་ཡོད་པས་སོ། དང་པོ། ཆོས་ཉན་པའི་སྐབས་མགོ་བཙུགས་ཡོང་དུས་ནས་ད་རེས་ངས་ཡག་པོ་ཅིག་ཉན་ནས་སེམས་ལ་མ་བརྗེད་པ་ཅིག་བྱེད་ཀྱི་ཡིན་ཨང་སྙམ་པའི་དེ་འདྲའི་གི་འཕེན་པ་དྲག་པོ་དང་དེ་འདྲའི་གི་འདུན་པ་དྲག་པོ་ཅིག་སྔོན་དུ་འགྲོ་དགོས་པ་ནི་གལ་ཆེན་པོ་རེད། དེ་ནས། ཆོས་ཉན་པའི་སྐབས་ལ་ཡང་གནད་འགག་ཆེ་ས་ཆེ་ས་དེ་ཚོ་ལ་ཡང་ད་འདི་ངོ་ནས་བརྗེད་ཉན་གྱི་མ་རེད། འདི་ག་རེ་རེད་ད། སེམས་ལ་ཟིན་དགོས་འདུག་བསམ་པར་དེ་འདྲའི་གི་ད་ག་རེ། དྲན་ཤེས་བསྟེན་ནས་སོ་སོས་གཅེས་པར་འཛིན་ནས་དེ་ལ་ཡང་གལ་ཆེན་པོ་ཅིག་དང་རྩ་བ་ཆེན་པོ་ཅིག་དང། དེ་ནས་ད་ཡིད་དུ་འོང་བ་འདྲ་པོ་ཅིག་དེ་འདྲ་ཅིག་གི་ཚོར་བ་འདྲ་པོ་ཅིག་སྤྲད་ནས་ཡིད་ལ་བཟུང་དགོས་ཡོད་པ་ཡིན་པས། དེ་ནས་ཆོས་གསུང་ཆོས་ཆོས་ཀྱི་ཆོས་ཐུན་གྲོལ་ཚར་བའི་རྗེས་ལ་ཡིན་ན་ཡང་གཞན་དག་ལ་ཡང་སྔོན་ལ་ཡ། གཞན་དག་ལ་ཡང་སྐད་ཆ་བཤད་ཡ་དང་ཅིག་ག་རེ་བྱུང་བ་དེ་འདྲའི་གི་རྣམ་གཡེང་གི་དབང་དུ་མ་བཏང་བ་ཅིག་སྔོན་ལ་ཡ། ད་དེ་རིང་འདི་འདྲ་འདི་འདྲ་གསུངས་སོང་ཨང་སྙམ་པར་དེ་འདྲའི་དུས་ཚོད་ག་རེ་བྱུང་བ་ཡང།

ག་ཧྲུའེ་ཡིས་གསུང་ཆོས་ཞུ་བའི་སྐབས་ལ་སྔ་མ་དེའི་སྟེང་དུ་ཡང་བསྐྱར་གསར་པ་དེ་ཚོ་བསམས་ནས། དེ་ནས། ད། ཉི་མ་རྗེས་མ། དེ་ནས་རིམ་པས་བྱས་ནས་ད་ཉི་མ་དང་པོ་ལ་འདི་གསུངས་སོང་ཉི་མ་གཉིས་པ་ལ་འདི་གསུངས་སོང་བསམ་པ་འདྲ་པོ་ད་འདི་ཅིག།

ད་དེ་ནས་སྣོད་དུག་ཅན་ལྟ་བུའི་སྐྱོན་བྱས་དེ་ལ་ད་གཙོ་བོ་དེ་ཀུན་སློང་བྱང་ཆུབ་ཀྱི་སེམས། ཡང་ཡག་པོ་གསལ་བཏབ་པ་འདི་གལ་ཆེན་པོ་ཡིན་ས་རེད། ད་དེའི་སྟེང་དུ། མཐུན་རྐྱེན་འདུ་ཤེས་དྲུག་བསྟེན་པ་ཡིན་ན་ཡང་དེ་ནི་སྣོད། དྲི་མ་ཅན་སྣོད་དུག་ཅན་ལྟ་བུའི་གི། སྐྱོན། ཁེགས་ཡག་ལ་ཡང་ཕན་ཐོགས་ཆེན་པོ་བཞག་ཡག་རེད། བྱས་ཙང་གཤམ་ལ་ཡག་དེ་ནས་མཐུན་རྐྱེན་འདུ་ཤེས་དྲུག་བསྟེན་པ་ཟེར་དེ་ཅིག་རོབ་ཙམ་ཞུ་ཡིན། ད་དེ་ལ་ཡང་ཐོག་མར་རང་ལ་ནད་པ་ལྟ་བུའི་འདུ་ཤེས་རང་ལ་ནད་པ་ལྟ་བུའི་གི་ག་འདྲ།

སྡུག་བསྔལ་ལ་བསམ་བློ་བཏང་བ་ཡིན་ན། ན་ཚ་དེ་ཚོ་ན་ཚའི་གྲངས་ལ་མེད་པ་ཅིག་ན་ཚ་ཆེ་ཤོས་འམ་སྡུག་བསྔལ་ཆེ་ཤོས་དེ་འཁོར་བ་སྤྱི་དང་བྱེ་བྲག་གི་ན་ཚ་འམ་སྡུག་བསྔལ་དེ་ཆགས་བསྡད་ཡོད་རེད། དེ་འདྲ་ཡིན་དུས་བོད་པའི་གི་གསོ་བ་རིག་པའི་ནང་ལོགས་ལ་ཡང་ནད་ཀྱི་ད་ནད་ལ་ག་རེ་རླུང་དང་མཁྲིས་པ་བད་ཀན་འདུས་པ་བཅས། རྣམ་པ་བཞི་བཤད་ནས། དེ་ཚོའི་གི་ད་རྒྱུ་དེ་ལ་ཡང། རིང་བའི་རྒྱུ་ཞིག་དང། ཉེ་བའི་རྒྱུ། གཉིས་གསུངས་པ་རེད། རིང་བའི་རྒྱུ་དེ་ཉོན་མོངས་དུག་གསུམ་དེ། ནད་ཀྱི་རིང་བའི་རྒྱུའམ། ད་གང་ལྟར།

ཇི་སྲིད་དུ། ཁོ་རང་ནད་ཀྱི་དུག་རྩ་འདྲ་བོ་དེ། དུག་རོ་འདྲ་བོ་དེ། ལྷག་བསྡད་ཡོད་པ་ཡིན་པ་རེད། དེ་འདྲ་ཡིན་དུས་ཙ་ནས་ནད་དེ་སངས་དྲག་འགྲོ་དགོས་པ་ཡིན་ན། ནད་ཀྱི་རིང་བའི་རྒྱུ། ཉོན་མོངས་དུག་གསུམ་དེ། སྨན་བཅོས་ཡག་པོ་བྱས་ན། དེ་ལས། དེ་ནས། ག་རེ་རེད། སངས་དྲག་ཅིག་འགྲོ་ཐུབ་པ་བྱུང་བ་ཡིན་ན། ཨ་ནི། ནད། རླུང་མཁྲིས་བད་ཀན་འདུས་པ་སོགས་ལས། ཡོངས་སུ་ཐར་བ་ཅིག་ཡོང་གི་རེད། དེ་ནས་བཀའ་གདམས་གོང་མ་ཚོའི་གི་གསུང་སྒྲོས་ལ། སོས་དུས་མེད་པའི་ནད་པ་ཐར་དུས་མེད་པའི་བཙོན་པ། དེ་འདྲ་ཡིན་དུས་ཐ་མལ་པའི་ནད་ང་རང་ཐ་མལ་འཇིག་རྟེན་པའི་གི། ནད་ཅེས་མིང་བཏགས་བྱས་པ་ན་ཚ་ཟུག་གཟེར་གྱི་ནད་འདྲ། དེ་འདྲ་ཅི་འདྲ་ཞིག་ཡིན་ན་ཡང། ལོ་ཁ་ཤས། མང་ཆེ་ལོ་ཁ་ཤས་ནང་ལོགས་ལ། ན་གི་རེད། ཡང་ན་གང་ལྟར་ཅིག་ཤི་བའི་གནས་སྐབས་ལ། ཤི་ཚར་ན་ལྷག་འོང། ཤི་ན་ཤི་ཐག་ཆོད་གསོན་ན་གསོན་ཐག་ཆོད། ཡིན་ན་ཡང། ད་ལྟ་ང་ཚོའི་འཁོར་བ་སྤྱི་བྱེ་བྲག་གི་ནད་དེ། འཁོར་བ་ཐོག་མ་མེད་པ་ནས། དེ་ནས་ཅིག་མཐའ་མི་མངོན་པ་ཟེར་བ། མཐར་ཐུག་པ་མེད་པ་དེ་འདྲ་ཅིག་གི་བར་དུ། དེ་ནི་ག་ཞུ་བའི། རྒྱུན་མི་འཆད་པ། ཤི་ན་ཤི་ཐག་མི་ཆོད་གསོན་ན་གསོན་ཐག་མི་ཆོད། འདི་འདྲའི་གི་པའི་ན་ཚ། རྒྱུན་རིང་ལ། དར་དྲག་པ། འདི་འདྲ་ཅིག་གི་ནང་ནས་ཡོད་པ་ཡིན་པ་རེད། ད་དེ་ནས། གཉིས་པ་དེ་ཆོས་སྨྲ་བ་ལ་སྨན་པ་ལྟ་བུའི་འདུ་ཤེས་ཆོས་ཉན་པ་པོ་དེ་ལ་ཡག་པའི། སྨན་པ་ལྟ་བུའམ། ཨེམ་ཆི་ལྷ་རྗེ་ལྟ་བུའི་འདུ་ཤེས་སྐྱེ་དགོས་ཡོད་རེད། དེ་འདྲ་ཡིན་དུས་ད་རང་ཉིད་གསོན་དུས་མེད་པའི་ནད་པ་དེ་ལྟ་བུ་ཞིག་ཆགས་བསྡད་ཡོད་རེད། འཁོར་བ་སྤྱི་བྱེ་བྲག་གི་ནད་དང་སྡུག་བསྔལ་གྱིས་མནར་བའི་གསོན་དུས་མེད་པའི་ནད་པ་དེ་ལྟ་བུ་ཞིག་ཆགས་བསྡད་ཡོད་རེད། དེ་འདྲ་བའི་ནད་པ་དེ་ནད་དེ་ལས་ཐར་འདོད་ཀྱིས། ག་རེ་ཟེར་བ་དེ་སྨན་པ་ཅིག་བཙལ་ཏེ། ག་རེ་ཟེར། སྨན་པ། དེ་ནས། དགེ་བའི་བཤེས་གཉེན་དམ་པ་དང་འཕྲད་དུས་སང་ནས། དེ་ཡི་གི་ཡིད་ལ་སྤྲོ་བ་དང་དགའ་བ་ཆེན་པོ་སྐྱེས་ནས། དེ་ཡི་གི་ད་བཀའ་གསུང་ཅི་སྒྲུབ་ཟེར་ན་འདྲ་འདུག། ད་དེ་ཡི་གི། ཅེས་བཀའ་གང་གནང་བ་དམ་པའི་ཆོས་ཀྱི་བཀའ་གང་གནང་བ་དེ་དག་ཐམས་ཅད་ལས་ང་ཚོས་དགའ་བཞིན་སྤྲོ་བཞིན་དུ། བསྒྲུབ་དགོས་པ་ཡིན། ད་དེ་ནས་གསུམ་པ་ཆོས་ལ་ཡང་སྨན་ལྟ་བུའི་འདུ་ཤེས་སྒོམ་དགོས་པ་ཡིན་པ་རེད། ད་ཉམས་སུ་བླང་བྱའི་ཆོས་དེ་སྨན་པ་བཟང་བ་ཙམ་གྱིས་མི་ཆོག་པ་སྨན་པ་དེ་གི་ད་རང་ལ་ཡག་ཅིག་ག་རེ་ཟེར་ད། ད་སྨན་བཅོས་སྨན་ཟ་ཡག་ནས་རེད་ད་ནི་དེ་ལ་སོགས་པའི་ད་སྨན་བཅོས་ག་འདྲས་བྱེད་དགོས་པ་ཡིན་ནའང་སྨན་བཅོས་བྱེད་ཡག་དེ་ཚོ་ཚིམ་ལུས་མེད་པ་ནར་འགྱངས་མེད་པ་ད་དེ་འདྲས་ཀྱི་ང་ཚོའི་གི་སྒྲུབ་ཡག་དེ་གལ་ཆེ་ཤོས་ཆགས་བསྡད་ཡོད་པ་ཡིན་དུས་སང་དེ་ནང་བཞིན་གྱི་དམ་པའི་ཆོས་ཉམས་སུ་ལེན་པ་ལ་བརྩོན་དགོས་པ་ཡིན་པ་རེད།

ཆོས་གྲོགས་ཁ་ཤས་ཀྱིས་ཨ་ནང་ཅིག་སྐྱབས་འགྲོའི་གྱི་སྡོམ་པ་དེ་འདྲས་ཅིག་བྱེད་རོགས་བྱིས་ཅེས་གསུང་གི་འདུག་དེ་ཡིན་དུས་སང་ནས་ཡང་འཛོམས་ཚར་བའི་རྗེས་ལ་ཡང་སྐྱབས་འགྲོའི་སྡོམ་པ་ཅིག་བྱས། སྐྱབས་གསུམ་འཛིན་པའི་དགེ་བསྙེན་གྱི་སྡོམ་པ། དགེ་བསྙེན་ཁྱིམ་པ་ཕོ་མོ།

ནད་མ་སོས་ཀྱི་བར་དུ་སྨན་བསྟེན་དགོས་པ་ནང་བཞིན། ཉམས་ལེན། ཚར་གཅིག། ཚར་གཉིས། ལན། རེ་གཉིས་བྱས་པ་དེ་འདྲས་ཀྱིས་མི་ཕན་པ། མི་ཆོག་པ། བླ་མས་བསྟན་པའི་བླང་དོར་གྱི་གནད་འགག་དེ་དག་ལ། ཅིག། ཆུ་བོའི་གྱི་རྒྱུན་བཞིན་དུ་རྒྱུན་ཆད་མེད་པར་ཉམས་ལེན་བྱེད་དགོས་པ་ཡིན་པ་རེད། ད་དེ་ནས། ལྔ་པ་དེ་ཆོས་འཆད་པ་པོ་བླ་མ་དགེ་བའི་བཤེས་གཉེན་དེ་ལ་ཡང་དེ་ནི་ག་རེ་ཟེར།

བླ་མ་དགེ་བའི་བཤེས་གཉེན་དེ་ལ་ཡང་ཡོད་བསམ་པར་རོ། དེ་འདྲ་གཅིག་གི་སྒོ་ནས། ཆོས་འཆད་པ་པོ་བླ་མ་དགེ་བའི་བཤེས་གཉེན་ལ་ཡང། སྐྱེས་བུ་དམ་པ་དང་དེ་བཞིན་གཤེགས་པ་ལྟ་བུའི་འདུ་ཤེས་བཞག་ནས། དེ་ནི། དེ་ལ་ཡང་བའི་བཀའ་དྲིན་རྗེས་དྲན་དང་གུས་པ་བསྐྱེད་དགོས་པ་ཡིན་པ་རེད། ད་དེ་ནས། དྲུག་པ། ཆོས་ཀྱི་ཚུལ་ལ་རིང་དུ་གནས་པའི་འདུ་ཤེས་ཟེར་བ་དེ། འགྲོ་བའི་སྡུག་བསྔལ་སྨན་གཅིག་པུ་གསུངས་པ་ནང་བཞིན་གྱི། ད། སྡུག་བསྔལ་དང་ཀུན་འབྱུང་ཕྲ་རགས་ཀྱི། ནད་མ་ལུས་པ། འཇོམས་པར་བྱ་བའི། ཆེད་དུ། དམ་པའི་ཆོས་ཀྱི་སྨན་ནི་འཇིག་རྟེན་གྱི་ཁམས་སུ། པའི་ཡུན་རིང་དུ་གནས་ན་ཅི་མ་རུང་སྙམ་པ་དེ་འདྲའི་གྱི་སྒོ་ནས། སེམས་ཅན་གྱི་བདེ་སྐྱིད་དང་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དར་ཞིང་རྒྱས་པ་ལ་ཡང། གཅེས་སྤྲས་དང་དེ་ལ་རྩ་བ་ཆེན་པོ་འཛིན་དགོས་པ་ཡིན་པ་རེད། དེ་འདྲ་བའི་ད་དེ་ལྟ་བུའི་གྱི་འདུ་ཤེས་དྲུག་པོ་དེ། དེ་ཆོས་ཉན་པའི་སྐབས་ལ་ཡང་གནས་སྐབས་སོ་སོ་སོ་སོ་ལ་བའི་སྦྱར་ཤེས་པ། དཔེར་ན། དགེ་བའི་བཤེས་གཉེན་གྱིས་བཤེས་གཉེན་བསྟེན་པའི་སྐབས། ད་དེ་འདྲ་བའི་གི་ཆོས་འཆད་པའི་སྐབས་ལ་ཡང། དེའི་སྐབས་ལ་ཡང་སྐབས་དེ་དང་མཐུན་པའི་གི་དགེ་བའི་བཤེས་གཉེན་དང་འབྲེལ་བའི་འདུ་ཤེས་དྲུག་པོ་བསྟེན་དགོས་པ་རེད་ལ། དལ་འབྱོར་རྙེད་དཀའ་བཤད་པའི་སྐབས་ལ་ཡང་སྐབས་དེ་དང་མཐུན་པའི་གི་འདུ་ཤེས་དྲུག་པོ་བསྟེན་ཤེས་དགོས་པ་ཡིན་རེད། དཔེར་ན་དལ་འབྱོར་རྙེད་དཀའ་བཤད་པའི་སྐབས་ལ་ཡ། རང་ཉིད་དལ་འབྱོར་སྟོང་ལོག་གམ་དལ་འབྱོར་ཆུད་ཟོས་སུ་གཏོང་མཁན་གྱི། ཡིན་པའི་ཆ་ནས་ནད་པ་ལྟ་བུའི་འདུ་ཤེས་སྒོམ། དལ་འབྱོར། ཅིག་དོན་ཡོད་དོན་ཡོད་པ། བྱེད་ཐབས་ཀྱི་གདམས་ངག་སྟོན་པའི་དགེ་བའི་བཤེས་གཉེན་དེ་ལ་སྨན་པ་ལྟ་བུའི་འདུ་ཤེས་སྒོམ། དེ་ནས་དལ་འབྱོར་གྱི་ཆོས་སྐོར།

མཐུན་རྐྱེན་འདུ་ཤེས་དྲུག་བསྟེན་ཟེར་བ་དེ་ཡང་ནས་ཡང་དུ་ཅིག་དམ་པ་གོང་མ་རྣམས་ཀྱིས་ཆོས་འཆད་ཉན་བྱ་བའི་སྐབས་བྱེད་པའི་མགོ་ལ་ཡང་ནས་ཡང་དུ་འདི་བསྐྱར་ལྡབ་བྱས་ནས་གསུང་དགོས་ཡག་དེ་གསུང་དགོས་པའི་རྒྱུ་མཚན་ཡང་གལ་པོ་ཆེ་ལ་ནན་ཏན་ཟེར་བ་ནང་བཞིན་ཨ་ནི་ཡང་ནས་ཡང་དུ་གསུང་དགོས་པའི་རྒྱུ་མཚན་རེད་ཅེས་ཐུག་བསྡད་ཡོད་པ་རེད་དེ་འདྲ་ཡིན་དུས་ཙ་ནས་ད་ངའི་བསམ་པར་ནམ་རྒྱུན་དེ་དྲན་གྱི་ཡོད་ང་ཚོ་ཆོས་འཆད་ཉན་ཙམ་དུ་མ་ཟད་པའི་དཔེར་ན་བསླབ་གྲྭ་གཅིག་གི་ནང་ལོགས་ལ་སློབ་སྦྱོང་བྱེད་པའི་སྐབས་ལ་ཡིན་ནའང། ད་ལྟ་གོང་དུ་ཞུས་པའི་གྱི་འགལ་རྐྱེན་དང་མཐུན་རྐྱེན། འགལ་རྐྱེན་སྤོང་ཚུལ་མཐུན་རྐྱེན་སྒྲུབ་ཚུལ་གྱི་ད་གང་ལྟར་གནད་འགག་དེ་ཚོ་ཤེས་པ་ཡིན་ན་ཏན་ཏན་ཕན་ཐོགས་ཡོང་གི་རེད་བསམ་གྱི་འདུག་ལ། བཤད་གྲྭ་གཅིག་གི་ནང་ལོགས་ལ་ཡང་སློབ་སྦྱོང་བྱེད་པའི་སྐབས་ལ་ཡིན་ན་དེ་དང་དེ་བཞིན་རེད། ད་ནང་བཞིན་གྱི།

སྐྱབས་འགྲོའི་སྡོམ་པ་ཟེར་ཡག་དེ་སྐྱབས་སུ་སོང་བ་ཙམ་ཞིག་མ་ཡིན་པ། དེ་འདྲ་བའི་སྐྱབས་འདི་སོང་ཁས་ལེན་དམ་བཅའ་རུ་བྱས་རྗེས་དེ་ཇི་སྲིད་འཚོ་ཡི་བར་བྱང་ཆུབ་སྙིང་པོའི་བར་དུ་མི་གཏང་སྙམ་པའི་དེ་འདྲའི་གི་ད་ཁས་བླངས་དམ་བཅའ་དང་འབྲེལ་བ་ཅིག་དགོས་ཀྱི་ཡོད་ས་རེད་གསུངས།